བརྩེ་བའི་གསན་མཁན་རྣམ་པ་ཚོ། ཐོག་མར་ངས་འདི་ནས། ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་གསར་ཚེས་ལ་ཚང་མར་བཀྲ་ཤིས་བདེ་ལེགས་ཀྱི་རྟེན་འབྲེལ་ཞུ་གི་ཡོད། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཡིན། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉེར་གཅིག་དང་ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་བ་དང་པོའི་ཚེས་གཉིས། རེས་གཟའ་མིག་དམར་རེད། ང་རྡོ་རྗེ་མཚོ་ཡིན་གཞུག་ནས་ངས་དེ་རིང་གི་ལས་རིམ་ཁག་གི་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་གསར་ཚེས་ལ་འཚམས་འདྲི་གནང་བ་དང་སྦྲགས་འཛམ་གླིང་གི་མི་ཚང་མ་གཅིག་གྱུར་གྱི་འདུ་ཤེས་ལྡན་པའི་ཐོག་ནས་ཕན་ཚུན་གཅིག་ཕན་གཅིག་གྲོགས་དགོས་པའི་ལམ་སྟོན་བཀའ་སློབ་བསྩལ་ཡོད་པའི་སྐོར་དང། ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ལོ་གསར་ཚེས་ལ་འཚམས་འདྲི་གནང་ཡོད་པའི་གནས་ཚུལ་སྐོར་དང་བཅས།

ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གིས་དེ་རིང་ཕྱི་ལོ་གསར་ཚེས་ལ་འཚམས་འདྲི་གནང་བ་དང་སྦྲགས་འཛམ་གླིང་གི་མི་ཚང་མ་གཅིག་གྱུར་གྱི་འདུ་ཤེས་ལྡན་པའི་ཐོག་ནས་ཕན་ཚུན་གཅིག་ཕན་གཅིག་གྲོགས་དགོས་པའི་ལམ་སྟོན་བཀའ་སློབ་བསྩལ་ཡོད་པ་འདི་གའི་གསར་འགོད་པས་ས་གནས་ནས་གནས་ཚུལ་བཏང་ཡོད། ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་བ་དང་པོའི་ཚེས་གཅིག་ཉིན་གནས་མཆོག་རྡོ་རྗེ་གདན་དུ་ཝཱ་ཎཱ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་དང་ཝཱ་ཎཱ་སློབ་ཟུར་ཚོགས་པ། དེ་བཞིན་སྤོན་ཊ་བོད་མིའི་གཞིས་ཆགས་དང། ཞྭ་ལུ་དགོན་པ། གཞན་ཡང་ལྷ་ལྡན་ཆོ་འཕྲུལ་སྨོན་ལམ་དགེ་རྩ་ཚོགས་པ་དང་དགེ་ལྡན་སྤྱི་ལས་ཁང་བཅས་ཐུན་མོང་གི་གོ་སྒྲིག་འོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བསྟན་འགྲོའི་དོན་དུ་མགོན་དཔུང་དམ་པར་བཞུགས་གསོལ་གྱི་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་དང། སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་གནང་བའི་ནང། ང་ཚོ་འཛམ་གླིང་འདིའི་སྟེང་ཡོད་པའི་མི་གྲངས་དུང་ཕྱུར་བདུན་བརྒྱད་ཙམ་ཞིག་ཡོད་པ་རྣམས་ཆོས་ལུགས་དང་རྒྱལ་ཁབ་མི་རིགས་སོགས་མི་འདྲ་བ་ཡོད་ཀྱང་ཚང་མས་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་ལྡན་པའི་ཐོག་ནས་ཕན་ཚུན་འཆམ་མཐུན་སྒོས་གཅིག་ཕན་གཅིག་གྲོགས་བྱེད་དགོས་པའི་ལམ་སྟོན་གནང་བ་དང་སྦྲགས་ཕྱི་ལོའི་གསར་ཚེས་ལ་ཚང་མར་འཚམས་འདྲི་མཛད་གནང་ཡོད་པ་རེད། རེད་ད། ཕྱི་ལོའི་ལོ་གསར་ཆགས་བསྡད་ཡོད་རེད། ཚང་མ་ལོགས་ལ་ཡར། བཀྲ་ཤིས་བདེ་ལེགས་ཞུ་ཡག་ཡིན། ལོ་རྙིང་པ་འདིའི་ནང་ལ། འདས་པའི་ལོ་རྒྱུས་ནང་ལོགས་ལ་ང་ཚོས་རྙོག་གྲ་མང་པོ་ཅིག་མི་རང་གིས་བཟོས་བཞག་པའི་རྙོག་གྲ་ཆགས་ཀྱི་ཡོད་རེད། ད་དུང་གོང་ས་མཆོག་གིས་བཀའ་སློབ་གནང་བར་དེ་རིང་འདིར་འཛོམས་པའི་བོད་རིགས་སེར་སྐྱ་མི་མང་གཙོ་བོར་གྱུར་པའི་སངས་རྒྱས་ཆོས་ལ་དོ་སྣང་ཡོད་པ་དང་ནང་སྒོས་སུ་གོང་ས་མཆོག་ལ་འཛམ་གླིང་ནང་དགའ་མོས་བྱེད་མཁན་མི་རྣམས་ཀྱིས་སེམས་ཤུགས་བསྐྱེད་དེ་དེ་རིང་བརྟན་བཞུགས་གནང་ཡོད་པས་མགོན་པོ་གང་ཉིད་ནས་ད་བར་འཛམ་གླིང་སྟེང་ཕན་ཐོགས་བསྒྲུབས་གནང་བར་རྗེས་སུ་ཡི་རང་གནང་གི་ཡོད་པ་དང་ད་དུང་མུ་མཐུད་ཕན་ཐོགས་རྒྱུ་ཡིན་སྐོར་བཀའ་སློབ་སྩལ་གནང་འདུག། བརྟན་བཞུགས་རྡོ་རྗེ་སློབ་དཔོན་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས་བརྟན་བཞུགས་བསྟར་འབུལ་གནང་ཡོད་པ་དང་སྐབས་དེར་གོང་ས་མཆོག་གིས།
ཨན། དེ་ནས་ད་དེར་བརྟེན་བརྟན་བཞུགས་ཕུལ་གནང་མཁན་ཁྱེད་རང་ཚོ་དང་བདག་ཁྲི་རིན་པོ་ཆེས་མཚོན་པས་ཁྱེད་རང་ཚོ་དེའི་སྟེང་གི་དད་པ་དམ་ཚིག་གཡོ་བ་མེད་པའི་ཐོག་ནས་བརྟན་བཞུགས་གསུང་བཞིན་འདུག་ས་རེད་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན།
ས་སྐྱ་བདག་ཁྲི་རིན་པོ་ཆེ་མཆོག་གིས་དབུས་པའི་བརྟན་བཞུགས་གནང་མཁན་ཚོགས་སྡེ་ཁག་གིས་དད་དམ་གཡོ་བ་མེད་པར་བརྟན་བཞུགས་གསུང་བར་ཐུགས་རྗེ་ཆེ་ཞེས་བཀའ་གནང་ཡོད་པ་རེད། གཞན་ཡང་གོང་ས་མཆོག་གིས་འཛམ་གླིང་སྟེང་འབྱུང་བའི་གནོད་འཚེ་བྱུང་བ་ཁག་ཞི་ཐབས་ཀྱི་ཆེད་ཐུགས་སྨོན་གནང་དགོས་པའི་ལམ་སྟོན་མཛད་ཡོད་པ་རེད། དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གིས་གསལ་བསྒྲགས་ཤིག་སྤེལ་བའི་ནང། ཉིས་སྟོང་ཉི་ཤུ་ལོ་ནས་ཉིས་སྟོང་ཉེར་གསུམ་ལོའི་བར་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་དམ་བཅའ་བཞག་ཟིན་པའི་དགེ་བཤེས་ལྷ་རམས་པ་རྣམས་ལ་ཕྱི་ཚེས་གཉིས་དང་ཡང་ན་གསུམ་གང་རུང་ཞིག་ལ་ཕྱག་འཁྱེར་གནང་རྒྱུའི་མཛད་སྒོའི་ཐོག་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་མཛད་རྒྱུ་ཡིན་སྐོར་བཀོད་འདུག། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ལོ་གསར་ཚེས་ལ་འཚམས་འདྲི་གནང་ཡོད་པ་རེད། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གནས་མཆོག་རྡོ་རྗེ་གདན་ནས་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་གསར་ཚེས་ལ་འཚམས་འདྲི་གནང་བའི་ནང་དུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་དར་ཞིང་རྒྱས་པ་དང་བོད་གངས་ཅན་ལྗོངས་ལ་བསྐྱར་དུ་བདེ་སྐྱིད་ཡོང་བ་དང་འཛམ་བུ་གླིང་ལ་ཞི་བདེ་ཡོང་བར་ངས་ནང་པའི་གནས་མཆོག་རྡོ་རྗེ་གདན་ནས་སྨོན་ལམ་འདེབས་ཀྱི་ཡོད་ཅེས་སྲིད་སྐྱོང་མཆོག་གི་ངོ་དེབ་ཐོག་བཀོད་འདུག་ལ་ཡང་སྲིད་སྐྱོང་མཆོག་གིས་མུ་མཐུད་ལོ་གསར་བའི་ནང་ང་ཚོ་མཉམ་འབྲེལ་གྱིས་འགྲོ་བ་མི་ཚང་མ་གཅིག་གྱུར་གྱི་འདུ་ཤེས་ཐོག་ནས་ཕན་ཚུན་མཐུན་སྒྲིལ་བྱས་ཏེ་གྲོས་མོལ་གྱི་དུས་རབས་ཤིག་བསྐྲུན་རྒྱུར་ཐུགས་སྨོན་གནང་གི་ཡོད་སྐོར་སོགས་གསུངས་གནང་འདུག། ཕྱི་ཟླ་བཅུ་གཉིས་པའི་ཚེས་སོ་གཅིག་གི་ཕྱི་དྲོའི་ཆུ་ཚོད་གསུམ་པའི་ཐོག་གནས་མཆོག་རྡོ་རྗེ་གདན་དུ་ཉེ་སྔོན་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་ཉིན་དབུ་འབྱེད་གནང་བའི་ཨ་རུ་ན་ཅལ་རིག་གཞུང་ལྟེ་གནས་ཁང་དུ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་དང་ཚོགས་གཞོན། བདེ་སྲུང་བཀའ་བློན་དང་དེ་བཞིན་བོད་མི་མང་སྤྱི་འཐུས་རྣམ་པ་བཅས་ཨ་རུ་ན་ཅལ་གྱི་ཆོས་རིག་དབུ་འཛིན་སྐུ་ཞབས་འཇམ་དཔལ་དབང་འདུས་མཆོག་གིས་མགྲོན་འབོད་གནང་བ་ལྟར་གཟིགས་སྐོར་ལ་ཕེབས་ཡོད་འདུག། སྲིད་སྐྱོང་མཆོག་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་དགུ་ནས་ཕྱི་ཟླ་དང་པོའི་ཚེས་གཅིག་བར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་དང ྋགོང་ས་མཆོག་ལ་བརྟན་བཞུགས་འབུལ་བའི་མཛད་སྒོ་སོགས་ལ་མཉམ་ཞུགས་གནང་བའི་རྗེས་ཕྱི་ཚེས་གཉིས་ཉིན་སྦེང་ལོར་ལ་ཕེབས་ནས་ཏཱ་ལའི་བླ་མ་མཐོ་སློབ་ཀྱི IT སྟེ་གློག་ཀླད་འཕྲུལ་རིག་ཐོག་ཆེད་སྦྱོང་མཁན། ཐེངས་གཉིས་པའི་སླབ་པ་མཐར་སོན་གྱི་མཛད་སྒོ་དབུ་འབྱེད་ཐོག་ཕེབས་འཆར་ཡོད་འདུག་ཡང་ཕྱི་ཚེས་ལྔ་ཉིན་སྲིད་སྐྱོང་མཆོག་རྡ་རམ་ས་ལར་ཕྱིར་ཕེབས་པའི་ཞོར་དུ་ལྡི་ལི་རུ་གཞུང་འབྲེལ་མཛད་རིམ་སྐྱོང་འཆར་ཡོད་འདུག། རྒྱ་ནག་གཞུང་གིས་སྨར་ཁམས་ཁྱུང་འབུམ་ཀླུ་ར་དགོན་པའི་ནང་གྲྭ་པ་གསར་ཞུགས་མི་ཆོག་པའི་བཀག་སྡོམ་བྱེད་བཞིན་ཡོད་འདུག། རྒྱ་ནག་གཞུང་གིས་བོད་ཆབ་མདོའི་ས་ཁུལ་སྨར་ཁམས་རྫོང་ནང་ཆགས་པའི་དགེ་ལུགས་པའི་དགོན་པ་ཆེ་གྲས་ཁྱུང་འབུམ་ཀླུ་ར་དགོན་པའི་ནང་དགེ་འདུན་པ་གསར་དུ་ཞུགས་མི་ཆོག་པའི་བཙན་བཀའ་བཏང་བ་དང་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་ལ་མུ་མཐུད་དམ་དྲག་བྱེད་མུས་ཡིན་འདུག་ཉིས་སྟོང་ཉེར་གསུམ་ལོའི་ནང་རྒྱ་ནག་གཞུང་གིས་བོད་ས་ཡོངས་སུ། ཆོས་ལུགས་ཀྱི་བྱེད་སྒོ་ཁག་ལ་དམ་དྲག་དང་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་པའི་ཆབ་སྲིད་སློབ་གསོ་ཤུགས་ཆེར་སྤེལ་ཡོད་པ་བཞིན་ད་ལྟའི་ཆར་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་ཆབ་མདོ་ཁུལ་སྨར་ཁམས་རྫོང་ཁྱུང་འབུམ་ཀླུ་ར་དགོན་པའི་ནང་བོད་ལུགས་ནང་བསྟན་རྒྱ་སྒྱུར་གྱི་ལས་གཞིའི་འོག་དགོན་པའི་ནང་གྲྭ་བ་གསར་ཞུགས་གཅིག་ཀྱང་མི་ཆོག་པའི་བཙན་བཀའ་བཏང་བ་དང་དགོན་པའི་དགེ་འདུན་གྱི་ཆོས་ཕྱོགས་ཀྱི་མཛད་རིམ་ཁག་ལ་གནོན་ཤུགས་སྤྲོད་པ་དང། སྲིད་གཞུང་གི་བཀའ་ལ་སྲུང་བརྩི་མ་བྱས་ན་དགོན་པ་སྒོ་རྒྱག་རྒྱུ་ཡིན་པའི་འཇིགས་སྐུལ་སོགས་བྱེད་བཞིན་ཡོད་པའི་སྐོར་བོད་ནང་དང་བཙན་བྱོལ་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་གིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་ངོ་སྤྲོད་གནང་བྱུང། གོང་ཞུས་བོད་མི་གཅིག་གིས་མུ་མཐུད་བརྗོད་པར་ཉིས་སྟོང་ཉེར་གསུམ་ལོར་ཁྱུང་འབུམ་ཀླུ་ར་དགོན་པའི་ནང་དུ་ས་གནས་རྒྱ་ནག་གཞུང་གིས་དགོན་པའི་འགོ་ཁྲིད་ཟེར་བ་ཞིག་ཆེད་དུ་བསྐོ་གཞག་བྱས་ཏེ་དགོན་པའི་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་ལ་ལྟ་རྟོག་དང། ཁོ་ཚོས་བཀའ་བཀོད་གང་བཏང་ན་དེར་ཉན་དགོས་པ་མ་ཟད་དགོན་པའི་དགེ་འདུན་པ་ཚོར་རྒྱལ་གཅེས་ཆོས་གཅེས་དང་བོད་ལུགས་ནང་བསྟན་རྒྱ་སྒྱུར་གྱི་སྲིད་ཇུས་ལག་བསྟར་བྱ་དགོས་པའི་བཀོད་ཁྱབ་བཏང་བ་དང་འབྲེལ་དགོན་པའི་ནང་གྲྭ་བ་གསར་བ་རྩ་བ་ནས་ཞུགས་མི་ཆོག་པ་དང་དགོན་པའི་ཆོས་ཕྱོགས་ཀྱི་མཛད་རིམ་ཁག་སྲིད་གཞུང་གི་བཀོད་ཁྱབ་བཞིན་བསྒྲུབ་དགོས་པའི་བཙན་བཀའ་བཏང་ཡོད་པའི་སྐོར་འགྲེལ་བརྗོད་གནང་བྱུང། ཡང་བོད་མི་གཞན་ཞིག་གིས་བརྗོད་པར། མ་འོངས་པར་དགོན་པའི་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་ལ་བཀག་སྡོམ་དང་གྲྭ་བ་གསར་ཞུགས་བྱེད་མ་བཅུག་ཚེ་དགོན་པ་ཉམས་ཆག་དང་ཚེས་བཟང་དུས་བཟང་ལ་མཆོད་མཇལ་བྱེད་ས་མེད་པར་མ་ཟད། ས་གནས་ཡུལ་མི་འདས་གྲོངས་ཕྱིན་པ་ཡིན་ནའང་ཆོས་ཕྱོགས་ཀྱི་བྱེད་སྒོ་སྒྲུབ་མཁན་མེད་པར་འགྱུར་རྒྱུ་ཡིན་པར་ཡུལ་མི་ཚོར་སེམས་ཁྲལ་དང་འཇིགས་སྣང་ཡོང་གི་ཡོད་སྐོར་འགྲེལ་བརྗོད་གནང་བྱུང། སྨར་ཁམས་ཁྱུང་འབུམ་ཀླུ་ར་དགོན་པ་ནི་ཡུལ་ཕྱོགས་དེའི་དགེ་ལུགས་པའི་དགོན་པ་ཆེ་ཤོས་ཤིག་ཡིན་པ་དང་རྒྱ་ནག་གིས་བོད་ལ་བཙན་འཛུལ་མ་བྱས་གོང་ལ་དགོན་པ་དེར་གྲྭ་བ་སུམ་བརྒྱ་ལྷག་ཡོད་པ་དང་རྒྱ་ནག་གིས་ཆབ་མདོ་ས་ཁུལ་ནས་བོད་ལ་བཙན་འཛུལ་བྱེད་སྐབས་དགོན་པ་དེས་རྒྱ་ནག་གི་བཅིངས་འགྲོལ་དམག་ལ་ལོ་ངོ་དྲུག་ལྷག་རིང་འཐབ་རྒོལ་བྱས་ཡོད་སྟབས་རྒྱ་ནག་གི་དམག་མིས་དགོན་པ་རྩ་གཏོར་བཏང་སྟེ་ཤུལ་དུ་མཆོད་རྟེན་ཞིག་ལས་ལྷག་མེད་ཀྱང། ཕྱིས་སུ་ས་གནས་བོད་མི་ཚོས་དགོན་པ་བསྐྱར་བཞེངས་བྱས་ཡོད་པ་དང་ད་ལྟའི་ཆར་དགོན་པ་དེའི་ནང་དུ་དགེ་འདུན་པ་བརྒྱད་ཅུ་གྱ་གྲངས་ཙམ་ཞིག་ཡོད་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གི་མཚོ་དམག་གི་དམག་དཔོན་ཏུང་ཅུན་རྒྱལ་སྲུང་བློན་ཆེན་དུ་བསྐོ་གཞག་བྱས་པའི་ཐད་ཝེ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང། རྒྱལ་སྤྱི་གི་གསར་ལམ་ཁག་ཏུ་ཕྱི་ཚེས་ཉི་ཤུ་རྩ་དགུ་གི་ཉིན་གནས་ཚུལ་སྤེལ་བའི་ནང་རྒྱ་ནག་གཞུང་གིས་གཟའ་པ་སངས་གི་ཉིན་རྒྱ་ནག་གི་མཚོ་དམག་དམག་དཔོན་ཏུང་ཅུན་ཟེར་བ་ཁོང་རྒྱ་ནག་གི་རྒྱལ་སྲུང་བློན་ཆེན་དུ་བསྐོ་གཞག་བྱས་པ་འདི་བཞིན་ཞི་ཅིན་ཕིང་གིས་འཛམ་གླིང་གི་སྟེང་རྒྱ་ནག་གི་སྟོབས་ཤུགས་རྒྱ་སྐྱེད་གཏོང་རྒྱུར་འབད་བརྩོན་གནང་བཞིན་པ་ལ་བརྟེན་ནས་རྒྱ་ནག་གི་ཁྱིམ་མཚེས་རྒྱལ་ཁབ་མང་བོ་ཞིག་དངངས་འཚབ་སྐྱེ་དགོས་པའི་གནས་སྟངས་ཆགས་ཡོད་པ་ཞིག་ངོས་འཛིན་གནང་གི་ཡོད་ཀྱང། དེ་སྔའི་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་གར་སོང་ཆ་མེད་དུ་གྱུར་ནས་ཟླ་བ་ལྔ་ལྷག་ཕྱིན་པའི་རྗེས་སུ། ཁོས་ལྐོག་ཟ་རུལ་སུངས་བྱས་པའི་དོགས་གཞི་གི་འོག་ཏུ་བློན་ཆེན་གྱི་གོ་གནས་ནས་གནས་དབྱུང་བཏང་བའི་གནས་ཚུལ་ཐོན་པ་དང་འབྲེལ། ཁོ་གི་ཚབ་ཏུ་རྒྱལ་སྲུང་བློན་ཆེན་ཅིག་རང་བཞིན་གྱིས་བསྐོ་དགོས་གི་ཡོད་དེ། ཞི་ཅིན་ཕིང་གིས་མཚོ་དམག་གི་དམག་དཔོན་ཏུང་ཅུན་ལས་གནས་དེའི་ཐོག་འདེམས་པ་རེད་མ་གཏོགས་དམིགས་བསལ་རྒྱ་ནག་གི་དམག་ཕྱོགས་ལ་ཁེ་ཕན་གི་ལེགས་བཅོས་བཏང་བ་ཞིག་ངོས་འཛིན་གནང་གི་མེད། དེ་བས་འདིའི་ཐད་རྩོམ་པ་པོ་དང་རྒྱ་ནག་གི་སྐོར་གྱི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་དགོངས་ཚུལ་གསུངས་ན། ད་ལྟ་འདིའི་ཏུང་ཅུན་ཟེར་བ་འདི། རྒྱལ་སྲུང་བློན་ཆེན་ལ་བསྐོས་ཡ་འདི་ནི་རྒྱ་ནག་དམག་གི་སྟོབས་ཤུགས་རྒྱ་སྐྱེད་འབྲེལ་བ་ཡོད་ཀྱི་མ་རེད་བསམ་གྱི་འདུག་ག་རེ་ཡིན་ན། རྒྱ་ནག་གི་རྒྱལ་སྲུང་བློན་ཆེན་ཁོ་རང། གར་སོང་ཆ་མེད་བྱས་ནས་ཟླ་བ་ལྔ་འདྲ་བོ་ཅིག་འགོར་ཡོད་རེད་བ། ཁོ་ཁོ་རང་མེད་ཡ་ཆགས་ནས་ཨ་ནི་ཟླ་བ་གཉིས་སྔོན་ལ་ཁོ་རང་ད་གནས་དབྱུང་བཏང་ཡག་གསལ་བསྒྲགས་བྱས་ཡ་འདི་རེད། ད་རྒྱ་ནག་ལ་རྒྱལ་སྲུང་བློན་ཆེན་ཡོད་བ་མ་རེད། བྱས་ཙང་ད་རེས་དེའི། ཏུང་ཅུན་རྒྱལ་སྲུང་བློན་ཆེན་ལ་བསྐོས་ཡ་དེ་དམིགས་བསལ་གི་ཅིག་དམག་མིའི་བཅོས་སྒྱུར་དང་དམག་གི། རྒྱ་སྐྱེད་བྱེད་ཡ་ལ་དམིགས་ནས་དེ་འདྲ་གི་བཅོས་སྒྱུར་ཅིག་རེད་ཟེར་གི་མི་འདུག། རྒྱུ་མཚན་ག་རེད་ན་ཁོ་རྒྱལ་སྲུང་བློན་ཆེན་ཡོད་མ་རེད་བ། ད་རྒྱལ་སྲུང་བློན་ཆེན་ཅིག་ཡ་ཡོང་དགོས་གི་ཡོད་རེད་བ། རྒྱལ་སྲུང་བློན་ཆེན་ཞིག་མེད་ན་ཨ་ནི་ཕྱི་རྒྱལ་གྱི་ད་རྒྱལ་སྲུང་བློན་ཆེན་དང། ད་ག་ནང་བཞིན་གསར་འགྱུར་ཁག་ལ་ད་ཕྱི་ལོགས་དམག་གི་གདོང་པ་བསྟན་ཡ་དེ་རྒྱལ་སྲུང་བློན་ཆེན་གྱིས་སྟོན་དགོས་བ་རེད་ད་ག་ནང་བཞིན་ཕྱི་རྒྱལ་གྱི་དམག་དོན་དང་འབྲེལ་བ་ཡོད་ཡ་ལྷག་པར་དུ་ཕྱི་རྒྱལ་གྱི་རྒྱལ་སྲུང་བློན་ཆེན་དང། གྲོས་མོལ་བྱེད་ཡ་དང། ཚོགས་འདུར་མཉམ་ཞུགས་བྱེད་ཡ་དེ་ཚོ་རྒྱལ་སྲུང་བློན་ཆེན་རྒྱལ་ཁབ་ཅིག་ལ་རྒྱལ་སྲུང་བློན་ཆེན་ཡིན་གཅིག་མིན་གཅིག་དགོས་ཡོད་རེད་བྱས་ཙང་ད་རེས་ཞི་ཅིན་ཕིང་གི་ད་ལྟ་ཏུང་ཅུན། རྒྱལ་སྲུང་བློན་ཆེན་འདེམས་ཡ་དེ། ཁོ། ས་མིག་དེ་རང་སྟོང་པ་ཁུ་ཆགས་བསྡད་ཡོད་དེ་གང་ལ། དེ་ལ། མི་ཅིག་བསྐོ་དགོས་ཡ་དེ་སྔ་ཕྱི་གི་དུས་ཚོད་ཅིག་མ་གཏོགས་ཁོ་ནི། བསྐོ་དགོས་ཡ་ན་གཅིག་གི་རེད་དེ་དེ་གང་ལ། འདི་དམིགས་བསལ་གི་ཅིག་སྲིད་ཇུས་དང་དམག་མིའི་བཅོས་སྒྱུར་དང་འཛམ་གླིང་རྒྱ་སྐྱེད་ལ་འབྲེལ་བ་ཡོད་ཀྱི་མ་རེད་བསམ་གི་འདུག་དེ་གནད་དོན་གཅིག་རེད་གནད་དོན་གཉིས་པ་དེ། དེ་བཞིན་དུ་ཁོང་གིས་མུ་མཐུད་གསུངས་རྒྱུར། རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལྟ་བུ་ཚོ་ནི། ཁོའི་མཚོན་དོན་གཅིག་མ་གཏོགས་དོན་དམ་པའི་ཁོ་ལ་དབང་ཆ་དམག་གི་གི་དབང་ཆ་བེད་སྤྱོད་བྱེད་ཡ་ལ་སོགས་པ་ལ་ཁོའི་དོན་དམ་པའི་དབང་ཆ་ཡོད་མ་རེད། དེ་གསལ་བོ་རེད། དེ་ག་རེ་རེད་ཟེར་ན། རྒྱ་ནག་གི་དམག་གི་འགྲོ་འགྲོ་ལུགས་འགྲོ་སྟངས་འགྲོ་ལུགས་ལྟར་སོང་ན་ཁོ་རང་རྒྱལ་སྲུང་བློན་ཆེན་གི་ཨ་ནི་དོན་དག་ཚང་མ་ཐག་གཅོད་ཡ་དང་ཨ་ནི་དེ་འདྲ་གི་དབང་ཆ་ཡོད་མ་རེད། མང་ཆེ་བ་དེ་ཨ་ནི་དམག་དེ་ཅུང་ཀྱི་ཞི་ཅིན་ཕིང་གི་དབང་ཆ་ཟིན་པའི་ཨ་ནི་ཅུན་ཅུན་ཝེ་ཟེར་ཡ་ཅིག་ཡོད་རེད། ཨ་ནི་ཁོ་རང་ཚོ་གིས་དབང་ཆ་ཟིན་པ་མ་གཏོགས་དངོས་གནས་དམག་གི་དོན་དག་ཐག་གཅོད་བྱེད་ཡ་དང་ཅིག་དམག་འཁྲུག་དང་ལྷག་པར་དུ་དེ་འདྲ་འབྲེལ་ཡ་གི་འབྲེལ་བ་ཡོད་ཡ་གི་ལས་དོན་ཚང་མ་ཨ་ནི་གང་གི་རྒྱལ་སྲུང་བློན་ཆེན་གི་འགན་ཁུར་དགོས་ཡོད་མ་རེད། མང་ཆེ་བ་དེ་དམག་གི་དབང་ཆ་ངོ་མ་དེ་སུའི་ལག་པར་ཡོད་རེད་ཟེར་ན། ཞི་ཅིན་ཕིང་གི་ཀྲུའུ་ཞི་གི་འགན་ཟིན་ཡོད་ཡ། ཀྲུང་དབྱང་ཅུན་ཝེ་ཟེར་ཡག་ཅིག་ཡོད་རེད། ཀྲུང་དབྱང་ཅུན་དམག་ཨུ་ཟེར་ཡག་ཅིག་ཡོད་རེད། དེའི་གི་གི་ཐག་གཅོད་ཡ་དང་ད་དེའི་གི་ཀྲུའུ་ཞི་དེ་ཞི་ཅིན་ཕིང་དེ་སྒང་ལ་དབང་ཆ་ངོ་དམག་གི་དབང་ཆ་ངོ་མ་དེ་ཞི་ཅིན་ཕིང་གི་ལག་ལ་ཡོད་ཡ་དེ་གསལ་བོ་རེད་དེ་འདི་སྒང་ལ། རྒྱལ་སྲུང་བློན་རྒྱལ་སྲུང་བློན་ཆེན་ཁོ་རང་གི་དམག་གི་གོ་གནས་གི་མཚོན་དོན། ཤུགས་ཆེན་པོ་ཡིན་པ་ལས་དབང་ཆ་ངོ་མ་དེ་ཞི་ཅིན་ཕིང་དང་ཞི་ཅིན་ཕིང་གཙོས་ཀྱི་ད་ཀྲུང་དབྱང་དམག་ཨུ་ཟེར་ཡ་ཁོ་ཚོའི་འོས་ཟིན་ཡོང་རྒྱུ་ཙམ་དེ་ཅིག་གང་ལྟར་ཀྱང་ད་དམག་གི་སྟོབས་ཤུགས་རྒྱ་སྐྱེད་བྱེད་ཡ་དང་དམག་གི་བཅོས་བསྒྱུར་སྐོར་ལ་འབྲེལ་བ་ཡོད་ཀྱི་མ་རེད་བསམ་གྱི། རྒྱལ་ཁབ་གཞན་གྱི་འགྲོ་སྟངས་དང་མི་འདྲ་བར་རྒྱ་ནག་དམར་པོའི་གཞུང་གི་སྲིད་དབང་སྒེར་གཅོད་ཀྱི་ལམ་ལུགས་ཀྱི་འོག་ཏུ་རྒྱལ་སྲུང་བློན་ཆེན་ལྟ་བུ་ཕྱི་ཕྱོགས་ལ་གདོང་སྟོན་པ་དང། གོ་གནས་ཀྱི་ཚབ་མཚོན་ལྟ་བུ་ཞིག་ཡིན་པ་ལས་དོན་དངོས་ཀྱི་དབང་ཆ་ཞི་ཅིན་ཕིང་གིས་དབུ་ཁྲིད་པའི་རྒྱ་ནག་དབུས་དམག་དོན་རྒྱུན་ལས་ཨུ་ཡོན་ལ་ཡོད་པས་ན་རྒྱལ་སྲུང་གི་སྐོར་གྱི་སྲིད་ཇུས་དང། ཡང་ན་དམག་དོན་དང་འབྲེལ་བའི་བྱ་གཞག་གང་ཡང་རུང་བ་ཞིག་ཡིན་ཡང་དབུས་དམག་དོན་རྒྱུན་ལས་ཀྱིས་ཐག་གཅོད་བྱེད་དགོས་ཀྱི་ཡོད་པ་ཡོངས་གྲགས་ཀྱི་གནས་ཚུལ་ཞིག་ཡིན།
གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུར། ཉེ་སྔོན་རྒྱ་ནག་ནང་ལོ་ངོ་བཅུའི་རིང་གི་ཛ་དྲག་ཆེ་ཤོས་ཀྱི་ས་ཡོམ་གོད་ཆག་བྱུང་བའི་ཁྲོད་གར་ཡོད་ཆ་མེད་དུ་ལུས་པའི་ཆེས་མཐའ་མཇུག་གི་མི་གཉིས་ཀྱི་ཕུང་བོ་གཟའ་ཉི་མར་རྙེད་སོན་བྱུང་ཡོད་སྐོར་གསར་ལམ་ཁག་ཏུ་གནས་ཚུལ་ཐོན་འདུག། ས་ཡོམ་གོད་ཆག་འདི་ལས་ཡང་བསྐྱར་མི་རྣམས་ལ་ས་འགུལ་གྱི་གནོད་ཐེབས་ས་ཁུལ་དུ་མངོན་པའི་གནས་སྟངས་ཀྱི་སེམས་ཁྲལ་བསླངས་ཡོད་འདུག་རྒྱ་ནག་གི་ནུབ་བྱང་ཀན་སུའུ་ཞིང་ཆེན་དང་མཚོ་སྔོན་ཞིང་ཆེན་མངའ་ཁོངས་བཅས་སུ་བདུན་ཕྲག་གཉིས་ཙམ་གྱི་སྔོན་ལ་ས་ཡོམ་འགུལ་ཚད་དྲུག་ཚེག་གཉིས་ཅན་ཞིག་བྱུང་བའི་ཁྲོད།

ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་བརྒྱད་བར་རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོའི་ནང་ཀན་སུའུ་དང་མཚོ་སྔོན་ཞིང་ཆེན་གཉིས་ནས་མི་གྲངས་བརྒྱ་ར་བཞི་བཅུ་ཞེ་དགུ་རྐྱེན་འདས་ཕྱིན་ཡོད་སྐོར་བཀོད་ཡོད་པ་རེད། བོད་ནང་གི་ས་ཡོམ་བྱུང་བའི་གཙོ་བོ་ཡ་རྫི་རྫོང་ཁོངས་ཀྱི་རྡོ་སྦིས་དང་སྟོང་རི་ལྷ་མཚོའི་རི་རྒྱུད་ཀྱི་གཏེར་ཁ་ཀློང། གཉའ་མོ། འོད་སྨད། རྡོ་སྦིས་གྲྭ་ཚང་དང་གསེར་གྲོང། ཁེ་སྨད། སྟོད་ར། ལྕང་ཤར་སོགས་གྲོང་སྡེ་ཁག་ཏུ་སྡོད་ཁང་ལ་གཏོར་བཤིག་ཐེབས་ཡོད་ནའང།

ཨ་རི་དང་རྒྱ་ནག་གི་སྲིད་འཛིན་རྣམ་གཉིས་ཀྱིས་རྒྱལ་ཁབ་གཉིས་བར་ཕྱི་འབྲེལ་བཙུགས་ནས་ལོ་ངོ་བཞི་བཅུ་ཞེ་ལྔ་འཁོར་བའི་དུས་ཚིགས་ལ་ཕན་ཚུན་བར་འཚམས་འདྲི་གནང་ཡོད་ཀྱང། ཞི་ཅིན་ཕིང་གིས་ཨ་རིའི་སྲིད་འཛིན་ཇོ་བྷའེ་ཌེན་ལ་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་སྲ་བརྟན་དང་དོན་དང་ལྡན་པ་ཡིད་ཆེས་འཕེར་བ་བཅས་ཡོང་རྒྱུའི་རེ་བ་ཡོད་ཅེས་བརྗོད་ཡོད་སྐོར་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་འདུག། ཡང་ཞི་ཅིན་ཕིང་གིས་ར་ཤི་ཡའི་སྲིད་འཛིན་པུ་ཏིན་དང་བྱང་ཀོ་རི་ཡའི་མགོ་ཁྲིད་ཁེམ་ཇོང་ཨུན་གཉིས་ལའང་ཕྱི་ལོ་གསར་ཚེས་ལ་འཚམས་འདྲི་བྱས་ཡོད་པ་དང་བྱང་ཀོ་རི་ཡའི་མགོ་ཁྲིད་ལ་ཉིས་སྟོང་ཉེར་བཞི་ལོ་འདིར་རྒྱལ་ཁབ་གཉིས་ཀའི་ངོས་ནས་ལས་དོན་སྣ་མང་ཐོག་མཉམ་ལས་བྱ་རྒྱུ་སོགས་འབྲེལ་ལམ་མུ་མཐུད་དམ་ཟབ་ཡོང་རྒྱུའི་རེ་བ་ཡོད་ཅེས་བརྗོད་ཡོད་འདུག། ཐའེ་ཝན་སྲིད་འཛིན་འོས་བསྡུའི་དུས་ཡུན་བདུན་ཕྲག་གཉིས་ཙམ་ལས་མེད་པའི་དུས་འདིར་ཞི་ཅིན་ཕིང་གིས་ཕྱི་ལོ་གསར་ཚེས་ཀྱི་གཏམ་བཤད་ནང་ཐའེ་ཝན་རྒྱ་ནག་དང་ཟླ་སྒྲིལ་བྱ་རྒྱུ་ཉག་གཅིག་ཡིན་སྐོར་ཚིག་ཐག་ཆོད་པོའི་ཐོག་ནས་བརྗོད་ཡོད་འདུག་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་སྤེལ་བའི་གནས་ཚུལ་ནང་ཞི་ཅིན་ཕིང་གིས་ཕྱི་ལོ་གསར་ཚེས་ཀྱི་གསུང་བཤད་སྐབས། རྒྱ་ནག་ཆིག་སྒྲིལ་ངེས་པར་དུ་ཡོང་གི་རེད། ཐའེ་ཝན་མཚོ་ཁ་ཕན་ཚུན་གྱི་རྒྱ་མི་རིགས་གཉིས་ཀས་ཐུན་མོང་གི་དོན་དེ་གཅིག་ཏུ་སྒྲིལ་ཐུབ་པ་བྱ་དགོས་ཞེས་བརྗོད་ཡོད་པ་ལུང་འདྲེན་བྱས་འདུག་གནད་དོན་དེའི་ཐད་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡིན་ཝིན་གྱིས་གཟའ་ཟླ་བའི་ཉིན་ཐའེ་ཝན་དང་རྒྱ་ནག་གི་འབྲེལ་བ་དེ་མི་མང་གི་འདོད་པ་ལྟར་ཐག་གཅོད་བྱ་དགོས་པ་དང་ཞི་བདེའི་གཟི་བརྗིད་ལ་གཞི་བཅོལ་དགོས་ཞེས་གསར་འགོད་ལྷན་ཚོགས་ཐོག་གསུངས་འདུག།

གསན་མཁན་རྣམ་པ་ཚོ་ད་དེ་རིང་གི་བོད་ཁ་བ་ཅན་ཞེས་པའི་ལེ་ཚན་འདིའི་ནང་དུ། གདོང་ཐོག་རིན་པོ་ཆེའི་སྐུ་ཚེ་ལ་ཕྱིར་དྲན་གྱིས་ཁོང་གི་མཛད་རྗེས་ཀྱི་སྐོར་བསོད་ནམས་ཚེ་རིང་གིས་ཕྱོགས་བསྒྲིགས་བྱས་ཏེ་མཚམས་སྦྱོར་གནང་བར་གསན་རོགས་གནང། གདོང་ཐོག་རིན་པོ་ཆེ་ཚང་ནི་ལོ་བཞི་གི་གོང་ལ་ཨ་མི་རི་ཀ་གི Seattle ཞེས་པའི་ས་ཆ་དེར་དགོངས་པ་རྫོགས་པ་རེད། སྐབས་དེར་བོད་ཡིག་གི་དྲ་རྒྱ་དང་སྐད་འཕྲིན་བཅས་སུ་ཁོང་ལ་རྗེས་དྲན་བྱེད་མཁན་མང་བོ་ཞིག་བྱུང་ཡོད་ཀྱང་རྗེས་དྲན་བྱེད་མཁན་མང་ཆེ་བས་གདོང་ཐོག་རིན་པོ་ཆེ་ཚང་ནི་མཁས་པ་ཞིག་ཡིན་པའི་ཆ་ནས་རྗེས་དྲན་བྱས་ཡོད། གདོང་ཐོག་རིན་པོ་ཆེའི་དགོངས་པ་རྫོགས་ཚར་རུང་ཁོང་གི་སྙིང་སྟོབས་དང་མཛད་རྗེས་རྣམས་ད་དུང་ཡང་མི་མང་བོ་ཞིག་གི་སེམས་ན་ཉམས་པ་མེད་པར་གནས་ཡོད།

རིག་གནས་ཀྱི་ཕྱོགས་ནས་ཁོང་ལ་མཁས་པ་ཞེས་འབོད་བཞིན་ཡོད། ཡིན་ནའང་ཁོང་གི་གསུང་རྩོམ་རྣམས་ཀློག་སྐབས་གདོང་ཐོག་རིན་པོ་ཆེ་གི་སྐུ་ཚེ་ཧྲིལ་བོ་གི་འགྱུར་བ་མེད་པའི་ལངས་ཕྱོགས་ཤིག་ནི། རང་ཅག་རྣམས་ཀྱིས་དེང་རབས་ཀྱི་ཆབ་སྲིད་དང་སྤྱི་ཚོགས་དཔལ་འབྱོར་དང་ཚན་རིག། རྒྱལ་རབས་ལོ་རྒྱུས་བཅས་ཀྱི་རིག་གཞུང་རྣམས་ཕྱི་རྒྱལ་གྱི་སྐད་ནས་བོད་སྐད་དུ་བསྒྱུར་བ་དང། མི་དམངས་ཀྱི་ཁེ་ཕན་གཞིར་བཟུང་སྟེ་ཁྱབ་སྤེལ་དང་ལག་ལེན་དུ་བསྟར་ནས་ཕ་ཡུལ་བོད་ལྗོངས་རྒྱལ་ཁབ་ཆེན་པོར་རང་དབང་རང་བཙན་ལེན་རྒྱུ་དང་ཡར་རྒྱས་འཛུགས་སྐྲུན་བྱ་རྒྱུ་ནི་རང་རེར་འཁྲི་བའི་ལས་འགན་རླབས་ཆེན་དོན་སྙིང་ལྡན་པ་ཞིག་ཡིན་ཞེས་པ་འདི་རེད། འདི་ནི་གཅིག་དགུ་བདུན་ཅུ་དོན་གསུམ་གྱི་ལོར་དཔར་སྐྲུན་བྱས་པའི་ཁོང་གི་དབྱིན་བོད་ཤན་སྦྱར་གྱི་ཚིག་མཛོད་དེའི་གླེང་བརྗོད་དུ་བྲིས་ཡོད་ཅིང། དེའི་རྗེས་ཀྱི་ཁོང་གི་རྩོམ་ཡིག་རྣམས་བཀླགས་ཚེ་བོད་ཀྱི་ཆབ་སྲིད་ཀྱི་ཁེ་ཕན་དེ་ཁོང་དགོངས་པ་མ་རྫོགས་བར་དུ་ཐུགས་ནས་རྩད་ནས་དོར་མེད་པ་ཤེས་ཐུབ། དཔེར་ན་ཉེ་བའི་ལོ་ངོ་བཅུའི་རིང་ལ་རང་ལུས་མེར་སྲེག་གི་གནས་ཚུལ་བྱུང་བའི་སྐབས་དང་གཞན་ཡང་བོད་གཞུང་དགའ་ལྡན་ཕོ་བྲང་གི་ཆབ་སྲིད་ཀྱི་ལམ་ལུགས་ལ་འགྱུར་བ་གཏོང་བའི་སྐབས་བཅས། གནས་སྐབས་གང་ཞིག་ཏུའང་ཁོང་གིས་བརྗོད་གཞི་འདི་དག་གི་སྐོར་ལ་དགུང་ལོ་བརྒྱད་ཅུའི་ནང་དུའང་རང་ཉིད་ཀྱི་བསམ་ཚུལ་བཤད་ཅི་ཐུབ་བྱས་ཡོད། དེ་ཡང་དཔེར་ན་ཉིས་སྟོང་བཅུ་གཅིག་གི་ལོར ྋགོང་ས ྋསྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་པ་ཚང་གིས་ཆབ་སྲིད་ཀྱི་སྐུ་དབང་ཡོངས་རྫོགས་དམངས་གཙོ་གི་ལམ་ནས་འོས་འདེམས་བྱུང་བའི་བཀའ་བློན་ཁྲི་བ་བློ་བཟང་སེང་གེ་ལ་རྩིས་སྤྲོད་གནང་བའི་རྗེས་སུ། བཀའ་བློན་ཁྲི་བ་ཞེས་པའི་མིང་དེ་མུ་མཐུད་ནས་བེད་སྤྱོད་བཏང་ན་དེ་ནི་དོན་དངོས་དང་མི་འཚམ་པའི་སྐོར་ལ་ཁོང་གིས་དགོངས་ཚུལ་འདི་ལྟར་གསུངས་ཡོད།

བཀའ་བློན་ཁྲི་བ་ཟེར་བའི་མིང་དེ་དངོས་ཡོད་གནས་སྟངས་དང་མ་འཚམ་པས་རྗེས་སུ་བཀའ་བློན་ཁྲི་བ་ཞེས་པའི་མིང་དེ་སྲིད་སྐྱོང་དུ་བསྒྱུར་ཡོད། ཡང་དེ་མིན་པར་བོད་ཀྱི་ཆབ་སྲིད་ཀྱི་ལས་འགུལ་ཁྲོད་དུ་རང་ལུས་མེར་བསྲེགས་ཀྱི་ལས་འགུལ་བྱུང་བའི་སྐབས་སུའང་ཁོང་གིས། བར་ལམ་ནས་བོད་མདོ་དབུས་ཁམས་གསུམ་དུ་བོད་པ་བརྒྱ་ལྷག་གིས་ཀྲུང་གོ་ལ་ངོ་རྒོལ་བྱེད་པར་རང་ལུས་འཕངས་མེད་དུ་མེར་བསྲེགས་བྱས་པའི་གནས་ཚུལ་ཐོས། ཁོང་རྣམས་བོད་རང་དབང་གི་དོན་དུ་སེམས་ཤུགས་ཆེན་པོ་ཤ་སྟག་རེད། ཡིན་ནའང་ཁོ་ཚོས་བོད་རང་དབང་གི་དོན་དུ་རང་ཤི་བརྒྱབ་པ་དེ་ཀྲུང་གོ་གིས་བོད་མི་བསད་པའི་མིང་མེད་པར་ཀྲུང་གོ་གི་བསམ་དོན་བསྒྲུབས་པ་རེད། གཞིས་སྡོད་བོད་པ་ཚོས་དེ་འདྲ་བྱེད་པ་ལས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་མོས། བོད་ཀྱི་ཁོར་ཡུག་སྲུང་སྐྱོབ་སོགས་དོན་རྩར་བཟུང་སྟེ་ཀྲུང་གོ་གཞུང་གི་དཔོན་རིགས་དག་དང་གདོང་དང་གདོང་ཐུག་སྟེ་སྐད་ཆ་བྱེད་ཅིང་དེའི་རྒྱབ་རྩར་འཛམ་གླིང་རྒྱལ་ཁབ་ཁག་གི་དཔོན་རིགས་རྣམས་ལ་རྒྱབ་དཔང་གནང་བར་འབོད་སྐུལ་བྱས་ན་བོད་ཀྱི་སྣོད་བཅུད་གཉིས་ཀར་དེས་ཕན་ཐོགས་ཆེ་བ་ཡོང་སྙམ། དེས་ན་བཙན་བྱོལ་བོད་མི་མང་སྤྱི་འཐུས་ལྷན་ཁང་གིས་གཞིས་སྡོད་བོད་པ་ཚོར་སྲིད་དོན་གྱི་ལས་རིགས་བྱེད་སྟངས་སློབ་སྟོན་གནང་རྒྱུ་གལ་ཆེ་ཞེས་ཀྱང་རྩོམ་ཡིག་སྤེལ་ཡོད། དེ་ནི་རིན་པོ་ཆེ་ཚང་དགོངས་པ་མ་རྫོགས་སྔོན་གྱི་ལོ་གཅིག་ཙམ་གྱི་གོང་ལ་རེད།
རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བསོད་ནམས་ཚེ་རིང་གིས་གཙོ་སྐྱོང་གནང་བཞིན་པའི་ཁ་བ་ཅན་ཞེས་པའི་ལེ་ཚན་དེ་ཡིན། གཞུག་ནས་རྣམ་པ་ཚོས་མུ་མཐུད་དུ་ལེ་ཚན་འདིར་ཉན་རོགས་གནང།
དེར་བརྟེན་གདོང་ཐོག་རིན་པོ་ཆེ་ནི་བོད་ཀྱི་སྤྱི་ཚོགས་དང་ཆབ་སྲིད་ཀྱི་དཀའ་ངལ་ལ་དོ་སྣང་ཡོད་པ་ཙམ་མ་ཟད་དེའི་སྐོར་ལ་བསམ་ཚུལ་བཤད་དེ་ལེགས་བཅོས་ཡོང་རྒྱུ་གི་འབད་བརྩོན་བྱེད་མཁན་ཞིག་ཡིན་པ་ནི་ཧ་ཅང་གསལ་བོ་རེད། གཞན་ཡང་གདོང་ཐོག་རིན་པོ་ཆེ་ཚང་གིས་བོད་ཀྱི་ཡར་རྒྱས་དང་འཛུགས་སྐྲུན་ལ་བཅངས་པའི་རེ་བ་དེ་བསམ་ཚུལ་བཤད་པ་དང་སེམས་ཤུགས་སློང་བ། བསླབ་བྱ་རྒྱག་པ་བཅས་ཀྱི་སྒོ་ནས་དགོས་སུ་བཅུག་མེད། དེ་ཡང་བོད་ཕྱི་ཕྱོགས་ཀྱི་རྩོམ་པ་པོ་དང་ཡིག་སྒྱུར་བ་ཆུང་ཚེ་རིང་ལགས་ཀྱིས་གདོང་ཐོག་རིན་པོ་ཆེ་ཚང་དགོངས་པ་རྫོགས་པའི་རྗེས་སུ་གདོང་ཐོག་རིན་པོ་ཆེ་ཚང་རྗེས་དྲན་གྱི་རྩོམ་ཡིག་ཅིག་བྲིས་པའི་ནང་དུ་འདི་ལྟར་བཤད་ཡོད། ཁོང་གིས་མཛད་པའི་དབྱིན་བོད་ཚིག་མཛོད་སྣང་བ་གསར་བ་ཞེས་པའི་ཚིག་མཛོད་དེའི་ནང་དུ་དབྱིན་སྐད་ཀྱི་མ་ཚིག་དང་དེའི་གོ་དོན་སྟོན་པའི་བོད་ཚིག། དབྱིན་ཡིག་གི་སྒྲ་གདངས་སྒྲ་རྟགས་བཅས་ཡོད་པར་མ་ཟད་དབྱིན་སྐད་ཀྱི་མིང་ཚིག་ཅིག་ནས་ཁྱད་ཚིག་དང་བྱ་ཚིག་ཏུ་འགྱུར་བ་འགྲོ་ཚུལ་སོགས་གསལ་བོ་ཡོད་པས་དབྱིན་ཡིག་ཐོག་མར་སྦྱོང་མཁན་ཚོར་ཕན་ཐོགས་ཧ་ཅང་ཆེ། ལྷག་པར་དུ་ཚིག་མཛོད་དེའི་ནང་དུ་བཀོད་པའི་བོད་ཚིག་མང་ཆེ་བ་བོད་རང་གི་གཞུང་ལུགས་ནས་བྱུང་བའི་ཐ་སྙད་དང་མཐུན་ཆེ་བས་ངས་གདེང་འཇོག་ཆེན་པོ་བྱེད་ཀྱི་ཡོད། དེ་བཞིན་དུ་གདོང་ཐོག་རིན་པོ་ཆེ་གིས་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་གི་ལོར་བརྩམས་པའི་བསྟན་བཅོས་དེང་དུས་དང་མཐུན་པའི་དབྱིན་སྐད་ཀྱི་སྒྲ་གཞུང་རིགས་ལམ་གསལ་བའི་སྒྲོན་མེ་ཞེས་པ་དེ་ནི་ཕལ་ཆེར་བོད་མི་ཞིག་གིས་དབྱིན་སྐད་ཀྱི་བརྡ་སྤྲོད་རྣམ་གཞག་གི་སྐོར་ལ་བོད་སྐད་དུ་བརྩམས་པའི་བསྟན་བཅོས་ཐོག་མ་དེ་ཡིན་ཞིང་བསྟན་བཅོས་དེའི་ས་བཅད་བྱེད་སྟངས་དང་གཞུང་བསྲང་སྟངས་སོགས་བོད་ཀྱི་སྲོལ་རྒྱུན་གྱི་བསྟན་བཅོས་རྩོམ་སྟངས་ལྟར་ཡིན་པ་གང་ཞིག་ལ་དབྱིན་སྐད་ཀྱི་བརྡ་སྤྲོད་གནད་འགག་རྣམས་བོད་སྐད་དུ་གོ་བདེ་བར་བཀྲལ་བ་དང་བེད་སྤྱོད་བྱེད་སྟངས་དབྱིན་ཡིག་གི་དཔེར་བརྗོད་དང་དེའི་གོ་དོན་བོད་འགྱུར་དབུས་གཙང་གི་ཁ་སྐད་གཙོ་བོར་མཛད་པ་བཅས་ཡོད། ཅེས་བཤད་ཡོད། ཤེས་གསལ་ལྟར་ན་གདོང་ཐོག་རིན་པོ་ཆེ་ནི་གདོང་ཐོག་སྐུ་ཕྲེང་ལྔ་བ་ཡིན་ཞིང་ས་སྐྱ་གི་བདག་ཆེན་ཀུན་དགའ་རིན་ཆེན་ཞབས་ཀྱིས་གདོང་ཐོག་སྐུ་ཕྲེང་བཞི་བ་གི་ཡང་སྲིད་དུ་ངོས་འཛིན་དང་ཐུགས་ཐག་བཅད་པ་ཞིག་རེད། དེ་ཡང་གདོང་ཐོག་སྐུ་ཕྲེང་ལྔ་བ་བསྟན་པའི་རྒྱལ་མཚན་ཁོང་ནི་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་གྱི་ལོར་ཁམས་ཕྱོགས་ཀྱི་དཀར་མཛེས་ཞེས་པའི་ས་ཁུལ་དེའི་ཐང་ཁུལ་ཚང་ཞེས་པའི་ཁྱིམ་ཞིག་ཏུ་འཁྲུངས་ཡོད་པ་དང། ས་སྐྱ་གི་གྲུབ་མཐའ་གྱི་སྤྲུལ་སྐུ་ཞིག་གི་ཡང་སྲིད་དུ་ངོས་འཛིན་ཐུགས་ཐག་བཅད་རྗེས་གདོང་ཐོག་དགོན་རིག་གྲོལ་ཕུན་ཚོགས་གླིང་གི་ཆོས་ཁྲིར་བཞུགས་ཏེ་ལོ་བདུན་གྱི་སྟེང་ནས་བཟུང་སློབ་སྦྱོང་བྱེད་པའི་མགོ་བརྩམས་ཡོད་པ་རེད། དེ་ནས་འཚར་ལོངས་བྱུང་བའི་རྗེས་སུ་ས་སྐྱ་རྫོང་གསར་དགོན་དུ་ཞུགས་ནས་ས་སྐྱ་གྲུབ་མཐའ་གྱི་གཞུང་ཆེན་བཅུ་གསུམ་གྱིས་མཚོན་པའི་རིག་གནས་མང་བོར་སློབ་སྦྱོང་བྱས་ཏེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་བར་དུ་བོད་ནང་དུ་བཞུགས་པ་རེད་ཟེར། དེ་ནས་རྒྱ་གར་ལ་ཕེབས་པའི་རྗེས་སུ་དབྱིན་ཇིའི་སྐད་ཡིག་དང་ཧིན་རྡིའི་སྐད་ཡིག་སོགས་ལ་སློབ་སྦྱོང་བྱས་ཏེ་རིམ་གྱིས་རྒྱ་གར་དུ་རླུང་འཕྲིན་ཁང་དང་ཚགས་པར་ལས་ཁུངས། བོད་ཀྱི་དཔེ་མཛོད་ཁང་དང་ལྡི་ལི་བོད་ཀྱི་ཁང་བ་སོགས་བོད་ཀྱི་སྐད་ཡིག་དང་རིག་གཞུང་དང་འབྲེལ་བའི་བྱ་བར་ཞུགས། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོ་ནས་བཟུང་ཨ་མི་རི་ཀར་ཕེབས་ཏེ་དགོངས་པ་མ་རྫོགས་བར་དུ་ཨ་མི་རི་ཀར་བཞུགས་ཤིང་ཞར་དང་ཞོར་ལ་བརྩམས་ཆོས་ཀྱང་མང་བོ་ཞིག་སྤེལ་ཡོད་པ་རེད་ཟེར། ཁམས་དཀར་མཛེས་ཀྱི་ཕྱོགས་སུ་ཡོད་པའི་གདོང་ཐོག་རིན་པོ་ཆེ་གི་གདན་ས་གདོང་ཐོག་ཆོས་སྡེ་རིག་གྲོལ་ཕུན་ཚོགས་གླིང་ཞེས་བྱ་བ་དེ་ནི་ས་སྐྱ་གྲུབ་མཐའ་གི་དགོན་པ་ཞིག་ཡིན་ཞིང་དགོན་པ་འདི་ནི་ཐོག་མར་གདོང་ཐོག་དཔོན་པོ་གི་གདུང་རྒྱུད་དུ་འཁྲུངས་པའི་དཔོན་པོ་བསོད་ནམས་སངས་རྒྱས་ཟེར་བ་ཞིག་གིས་ལོ་བཞི་བརྒྱ་ལྷག་གི་གོང་སྟེ་སྤྱི་ལོ་ཆིག་སྟོང་ལྔ་བརྒྱ་བརྒྱད་ཅུ་གྱ་གཉིས་ཀྱི་ལོར་ཕྱག་བཏབ་པ་ཞིག་རེད། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོའི་དམངས་གཙོ་གི་བཅོས་སྒྱུར་གྱི་སྐབས་སུ་དགོན་པའི་གཙུག་ལག་ཁང་གི་འོག་ཤོད་མ་གཏོགས་བླ་བྲང་ཁག་དང་གྲྭ་ཤག་ཚང་མ་གཏོར་བཤིག་བཏང་བ་རེད་ཟེར། སྲིད་ཇུས་ཅུང་ཙམ་གུ་ཡངས་ཐོབ་པའི་རྗེས་སུ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་གི་ལོར་དགོན་པ་སླར་ཡང་བསྐྱར་གསོ་བྱས་བ་རེད་ཟེར། ད་ལྟ་རྒྱལ་ཁབ་ཀྱིས་ཆོག་མཆན་བཀོད་པའི་གྲྭ་བ་གི་གྲངས་ཀ་ནི་བརྒྱ་ཕྲག་གཅིག་ཡིན་ནའང་དོན་དངོས་སུ་དགོན་པར་བཞུགས་མཁན་གྱི་གྲྭ་བ་ནི་ལྔ་བཅུ་ལྷག་ཙམ་ལས་ཡོད་པ་མ་རེད་ཟེར། དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་སླར་ཡང་མུ་མཐུད་ནས་ལེ་ཚན་འདིར་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཚང་ཡིན། གསན་མཁན་རྣམ་པ་ཚོ། འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ཀྱི་ལས་རིམ་རྒྱང་བསྲིང་བྱས་ཟིན་པ་ཡིན།